འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་དངོ་མ་དེ་ཡིན། འདི་མ་གཡུག།
འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
ཁ་སང་གཟའ་མིག་དམར་ཉིན་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་རྒྱལ་ཁབ་ཁག་གིས་ཡུལ་སོ་སོའི་ནང་ལ་མངར་ཆུའམ་བྱེ་མ་ཀ་ར་ཡོད་པའི་འཐུང་བྱ་རྣམས་ཀྱི་ཐོག་ལ་ཁྲལ་ཆེ་རུ་གཏོང་དགོས་པའི་སྐུལ་མ་བཏང་ཡོད་འདུག་པ་རེད། འདི་ནི་དེང་སྐབས་འཕྲོད་བསྟེན་གྱི་དཀའ་ངལ་ལ་གདོང་ལེན་བྱེད་པའི་བྱ་ཐབས་ཤིག་ཡིན་པ་དེ་ནི་ཁྲལ་ཆེ་རུ་བཏང་ན་ཉོ་མཁན་དང་སྤྱོད་མཁན་ཉུང་དུ་གཏོང་ཐུབ་རྒྱུའི་རེ་བ་བྱེད་ཀྱི་ཡོད་པ་རེད། མངར་ཆུ་ཟེར་བ་ཁོ་ཁ་ཁ་ལོ་དང་ཕེབ་སི་སོགས་དང་དེ་བཞིན་དུ་ཤིང་ཏོག་གི་ཁུ་བ་རྫུས་མ་སོགས་བྱེ་མ་ཀ་ར་ཡོད་པའི་མངར་ཆུ་ཡི་རིགས་ཀྱིས་འཛམ་གླིང་ནང་མི་ལ་ན་ཚ་སོགས་པའི་དཀའ་ངལ་ཆེན་པོ་སྤྲོད་རྒྱུ་ཡོད་པ་དང། དེ་ཡི་ཕྱོགས་གཅིག་ནི་ལུས་ཀྱི་ནུས་པ་མེད་པར་བཟོ་བ་སོགས་མི་ཚེའི་ནང་ལ་དཀའ་ངལ་ཆེན་པོ་སྤྲོད་རྒྱུ་ཡོད་པ་མ་ཟད། གཉིས་ནི་ན་ཚ་ཡི་རིགས་མང་པོ་ན་བའི་རྐྱེན་བཟོ་རྒྱུ་ཡོད་པ་བཅས་རེད། ཐེངས་འདིར་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡི་འབོད་སྐུལ་དེ་ཡི་ནང་ལ། ཤིང་ཏོག་ངོ་མ་ཡི་ཁུ་བ་ཡི་ལ་ཡང་ཁྲལ་མཐོ་རུ་གཏོང་དགོས་པའི་སྐུལ་མ་བཏང་ཡོད་པ་དེ་ནི། དེང་སྐབས་ཤིང་ཏོག་གི་ཁུ་བ་ཡི་ནང་ལ་བྱེ་མ་ཀ་ར་ཡོད་པ་ལ་བརྟེན་ནས་རེད། སྤྱིར་བཏང་ཤིང་ཏོག་གི་ཁུ་བ་བསྲེས་པ་ལྷད་མེད་པར་རང་སོ་སོས་བཟོས་པ་ཡིན་ན།

དེ་བཞིན་དུ་ད་ལྟ་རྒྱ་ནག་དང་སབ་སཱ་ཧ་རན་ས་ཁུལ་ཟེར་བའི་ཨ་ཧྥེ་རི་ཁའི་ལུང་པ་ནང་ལ་ཡང་ཁྱབ་བརྡལ་ཤུགས་ཆེན་པོ་ཞིག་འགྲོ་བཞིན་ཡོད་པ་གནས་ཚུལ་བརྗོད་འདུག་ལ། དེ་བཞིན་དུ་ཨར་ཇེན་ཊི་ན་དང་ཨལ་ཇེ་རི་ཡའི་ནང་ལ་མི་ལྔ་རེའི་ནང་ནས་གསུམ་གྱིས་ཉི་མ་རྟག་པར་མངར་ཆུ་འཐུང་གི་ཡོད་པ་འགྲེལ་བརྗོད་བྱས་འདུག་གཤམ་ལ་མངར་ཆུ་ཡིས་ཡུན་རིང་འཕྲོད་བསྟེན་ལ་དཀའ་ངལ་ཅི་འདྲ་སྤྲོད་རྒྱུ་ཡོད་པའི་ཐད་ལ་འགྲེལ་བརྗོད་ཞིབ་འཇུག་ཁག་གཞི་ལ་བཞག་ནས་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། དེང་སྐབས་མི་རྣམས་ཀྱི་འཕྲོད་བསྟེན་ལ་གནོད་འཚེ་ཡོད་པའི་ཟ་མ་དང་འཐུང་བྱ་མང་པོ་ཞིག་སྤྱོད་འགོ་བཙུགས་ཀྱི་ཡོད་པ་དང། ལྷག་པར་དུ་མངར་ཆུ་ཡི་རིགས་འཐུང་རྒྱུ་དེ་བོད་ནང་གི་མི་རྣམས་ལ་མཚོན་ན་རྒྱུན་གཏན་གྱི་འཚོ་བའི་ནང་གི་གོམས་གཤིས་ཤིག་ལ་འགྱུར་བཞིན་ཡོད་པ་དང། ཐ་ན་ལོ་སར་དང་དུས་ཆེན་སོགས་ཀྱི་སྐབས་སུ་ཡང་མི་རྣམས་མགྲོན་པོ་བྱེད་དུས་ཅོག་ཙེའི་ཐོག་ལ་བཤམ་རྒྱུ་གཙོ་བོ་དེ་མངར་ཆུ་ཡིན་པ་དང་མི་ཆེ་ཆུང་མེད་ལ་སྤྲོད་རྒྱུ་དེ་མངར་ཆུ་ཆགས་ཀྱི་ཡོད་པ་རེད། མངར་ཆུའི་གྲས་སུ་ཁོ་ཁོ་ཁ་ལོ་དང་ཕེབ་སི་ཟེར་བ་སོགས་རྒྱལ་སྤྱིའི་ཐོག་ལ་མི་མང་པོས་འཐུང་བཞིན་པའི་མངར་ཆུ་དང། དེ་བཞིན་རྒྱ་ནག་ནང་ལ་བཟོས་པའི་མངར་ཆུ་འདྲ་མིན་སོགས་ཡོད་པ་དེ་ཚོ་ཚང་མའི་ནང་ལ་བྱེ་མ་ཀ་ར་ཡི་ཚད་གཞི་ཧ་ཅང་ཆེན་པོ་ཡོད་པར་མ་ཟད། དེ་བཞིན་རྫས་ཀྱི་རིགས་ཀྱང་ཧ་ཅང་མང་པོ་ཡོད་པ་གཅིག་རེད། སྤྱིར་བཏང་ནས་འཐུང་བྱ་དེ་ཡི་རིགས་ཀྱིས་འཕྲོད་བསྟེན་ལ་གནོད་སྐྱོན་ཡོད་པ་ཡོངས་གྲགས་ཡིན་མོད། གཤམ་ལ་ཨ་མི་རི་ཀའི་ཧར་ཝརྜ་གཙུག་ལག་སློབ་གྲྭ་ཡིས་རྒྱུན་རིང་ཞིབ་འཇུག་བྱས་པའི་བརྒྱུད་ནས་ཤེས་རྟོགས་བྱུང་བའི་སྐོར་གྱི་གནས་ཚུལ་ཞུ་རྒྱུ་དང། དེའི་རྗེས་སུ་འཐུང་བྱ་དེ་ཡི་རིགས་བེད་སྤྱོད་མང་པོ་གཏོང་མཁན་གྱི་ས་ཁུལ་ཞིག་གི་ད་ལྟའི་གནས་སྟངས་སྐོར་ཞུ་རྒྱུ་ཡིན། འཛམ་གླིང་གི་གཙུག་ལག་སློབ་གྲྭ་ཆེས་སྐད་གྲགས་ཆེ་བའི་ཧར་ཝར་གཙུག་ལག་སློབ་གྲྭའི་ཞིབ་འཇུག་སྙན་ཐོ་ཞིག་གི་ནང་བཀོད་པ་ལྟར་ན། ཉི་མ་རེ་རེ་ལ་མངར་ཆུ་ལྕགས་ཀྲིན་གཅིག་ནས་གཉིས་བར་འཐུང་མཁན་ལ་གཅིན་པ་མངར་འགྱུར་གྱི་ན་ཚ་རིགས་གཉིས་པ་ཟེར་བ་དེ་ན་བའི་གོ་སྐབས་བརྒྱ་ཆ་ཉི་ཤུ་རྩ་དྲུག་མཐོ་བ་ཡོད་པ་དང། ཞིབ་འཇུག་དེ་ཡིས་སྐྱེས་པ་ཁྲི་བཞི་ཡི་ཐོག་ལ་ཞིབ་འཇུག་བྱེད་སྐབས་ཉི་མ་རེ་ལ་མངར་ཆུ་ལྕགས་ཀྲིན་གཅིག་འཐུང་མཁན་གྱི་སྙིང་གི་ཁྲག་རྩ་འགག་པའི་ན་ཚ་ན་བའི་གོ་སྐབས་བརྒྱ་ཆ་ཉི་ཤུ་ཡིས་ཆེ་བ་ཡོད་པ་ཤེས་རྟོགས་བྱུང་ཡོད་པ།

དེ་བཞིན་དུ་མི་རྒན་པ་རྒྱགས་པ་ཆགས་པའི་དཀའ་ངལ་ཡང་མངར་ཆུ་དང་འབྲེལ་བ་ཡོད་པ་གསལ་པོ་རེད་འདུག། ཅེས་བརྗོད་ཡོད་པ་རེད། གཤམ་ལ་ཁོ་ཁ་ཁོ་ལ་ཟེར་བ་སོགས་མངར་ཆུའི་རིགས་ཤུགས་ཆེན་པོ་འཐུང་མཁན་གྱི་ཨ་མི་རི་ཀའི་དཀྱིལ་གླིང་གི་རྒྱལ་ཁབ་མེག་སི་ཁོའི་ནང་གི་གནས་སྟངས་སྐོར་ལ་དབྱིན་ཇིའི་བྷི་བྷི་སིའི་བར་ལམ་སྤེལ་བའི་གནས་ཚུལ་ཞིག་གཞི་ལ་བཞག་ནས་སྙན་སྒྲོན་ཞུ་གི་ཡིན། མེག་སི་ཁོ་ལྟ་བུར་མཚོན་ན། མི་རྣམས་ལ་ཁོ་ཁ་ཁོ་ལ་སོགས་ཀྱི་མངར་ཆུའི་རིགས་འདྲ་མིན་འཐུང་སྲོལ་ཧ་ཅང་ཆེན་པོ་དར་ནས། མི་མང་པོ་ནད་ཚིལ་བསགས་པ་དང་གཅིན་པ་མངར་འགྱུར་གྱི་ན་ཚ་ཡོང་མཁན་མི་འབོར་ཧ་ཅང་མང་པོ་ཆགས་ཀྱི་ཡོད་པ་རེད། དེ་ཡང་བྷི་བྷི་སི་གསར་འགྱུར་ལས་ཁུངས་ནས་བཀོད་པར། མིང་ལ་སི་རི་ཡཱ་ཟེར་བའི་བུད་མེད་དེ་མེག་སི་ཁོའི་རྒྱལ་ཁབ་ཀྱི་མེག་སི་ཁོའི་གྲོང་ཁྱེར་གྱི་འཚོ་བ་སྐྱོ་བའི་སྡོད་ཡུལ་གྱི་གྲོང་མཐའ་ཞིག་ལ་སྡོད་ཀྱི་ཡོད་པ་རེད། མོ་སྡོད་སའི་ཁང་པ་སྐྱོ་པོ་དེའི་ནང་ལ་ཉལ་ཁྲི་གཅིག་ཡོད་པ་དེ་ནི། ཉེ་ཆར་འདས་གྲོངས་སོང་བའི་མོ་ཡི་མ་རྒན་མོ་དེའི་ཉལ་ས་རེད། མ་རྒན་མོ་དེ་ནི་གཅིན་པ་མངར་འགྱུར་གྱི་ན་ཚ་རིགས་གཉིས་པ་ཟེར་བ་དེའི་འོག་ནས་གྲོངས་འདུག་འོན་ཀྱང་ཁོ་མོ་འཆི་ཁ་ལ་ཡང་ཁོ་ཁ་ཁོ་ལ་མ་འཐུང་ན་སྡོད་མི་ཐུབ་པར་གྱུར་གྱི་ཡོད་པ་རེད། མོ་ཡི་མ་རྒན་མོ་དེ་སྨན་ཁང་ནང་བསྐྱལ་བའི་རྗེས་སུ་ཡང། ནང་གི་མི་རྣམས་ཀྱིས་སྨན་པ་ཡིས་མི་མཐོང་སར་ཁོ་ཁ་ཁོ་ལ་ལྐོག་ཏུ་བསྐྱལ་ནས་མོ་ལ་ཧུབ་རེ་ཟུང་འཐུང་བཅུག་དགོས་པ་ཆགས་ཡོད་པ་རེད། གོང་དུ་ཞུས་པ་ལྟར་མངར་ཆུ་ནི་གཅིན་པ་མངར་འགྱུར་གྱི་ན་ཚ་དང་འབྲེལ་བ་ཡོད་པ་ཞིག་རེད། འོན་ཀྱང་འཐུང་བྱ་དེ་ནི་མེག་སི་ཁོའི་ནང་གི་མི་སྐྱོ་པོ་ཚང་ལ་མཚོན་ན་ཆང་རག་ལྟར་གོམས་ཏེ་གཅོད་ཐུབ་རྒྱུ་ཁག་པོ་ཆགས་ཡོད་པ་རེད། འདས་པའི་ལོ་རབས་གཅིག་གི་རིང་ལ་མེག་སི་ཁོའི་ནང་མི་འབུམ་གཅིག་ལྷག་མངར་ཆུ་འཐུང་བའི་རྐྱེན་འོག་ནས་འཆི་སྐྱོན་སོང་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་དང། གཅིན་པ་མངར་འགྱུར་གྱི་ན་ཚ་དེའི་འོག་ནས་ལོ་རེ་རེའི་ནང་མི་ཁྲི་བདུན་རེ་འཆི་སྐྱོན་འགྲོ་གི་ཡོད་པ་རེད། གོང་ཞུས་སྦི་སྦི་སི་གསར་འགྱུར་གྱི་གནས་ཚུལ་སྤེལ་དོན་ལྟར་ན། མེག་སི་ཁོའི་ནང་ལ་ཕྲུ་གུ་རྒྱགས་པ་ཡོད་ན་དེ་སྐྱོན་ཡིན་པ་མཐོང་གི་མེད་པ་དང། ཕ་མ་མང་པོ་ཡིས་བྱིས་པ་ཆུང་ཆུང་ནས་ཁོ་ཁ་ཁོ་ལ་སོགས་མངར་ཆུ་སྤྲོད་ཀྱི་ཡོད་པ་རེད། ཁོ་ཚོ་ཡིས་རང་གི་ཁྱིམ་ནང་ལ་བྱིས་པ་རྒྱགས་རིལ་རེ་ཡོད་ན་དེ་ཡག་པོ་མཐོང་གི་ཡོད་པ་དང། ལུང་པ་དེའི་ནང་ལ་ཆུང་བྱིས་པ་ནས་ནད་ཚིལ་གསོག་རྒྱུའི་འགོ་བཙུགས་ཀྱི་ཡོད་པ་རེད། ས་གནས་དེའི་སྨན་པ་ཞིག་གིས་གོང་ཞུས་གསར་འགྱུར་ལ་འགྲེལ་བརྗོད་བྱས་པ་ལྟར་ན། ཡུལ་དེའི་བྱིས་པ་བརྒྱ་ཆ་བཅུ་ཙམ་མ་སྐྱེས་ནས་བཟུང་སྟེ་ཟླ་བ་དྲུག་གི་བར་ལ་ཁོ་ཁ་ཁོ་ལ་སྤྲོད་འགོ་ཚུགས་ཀྱི་ཡོད་པ་དང། བྱིས་པ་ལོ་གཉིས་ལ་སླེབས་སྐབས་མངར་ཆུ་འཐུང་མཁན་རྒྱལ་ཡོངས་ཀྱི་བྱིས་པ་བརྒྱ་ཆ་བརྒྱད་ཅུ་ཟིན་གྱི་ཡོད་པ་རེད། མེག་སི་ཁོའི་སྲིད་གཞུང་གི་འཕྲོད་བསྟེན་བློན་ཆེན་ལས་ཁུངས་ཀྱིས་བརྗོད་པ་ལྟར་ན། ལུང་པ་དེ་ནི་འཛམ་གླིང་ཧྲིལ་པོའི་ནང་ལ་བྱིས་པ་ནད་ཚིལ་གསོག་པ་ཆེས་ཆེ་ཤོས་དེ་ཆགས་ཡོད་པ་རེད། དཀའ་ངལ་ཆེན་པོ་དེ་ཡོང་བ་ན་ལོ་གཉིས་གོང་དུ་མེག་སི་ཁོའི་སྲིད་གཞུང་གིས་མངར་ཆུ་དང། དེ་བཞིན་དུ་ཞག་རྩི་ཆེ་བའི་བཟའ་བཅའི་ཉོ་ཚོང་གི་ཐོག་ལ་ཁྲལ་མཐོ་རུ་བཏང་ནས་དཀའ་ངལ་དག་ལ་གདོང་ལེན་བྱེད་རྒྱུའི་འབད་བརྩོན་བྱས་འདུག་འོན་ཀྱང་སྤྱི་ཚོགས་ཀྱི་གོམས་གཤིས་ལ་འགྱུར་བ་གཏོང་རྒྱུ་དེ་དཀའ་ངལ་ཆེན་པོ་ཞིག་ཆགས་ཡོད་པ་རེད། སྦི་སྦི་སི་གསར་འགྱུར་གྱིས་བརྗོད་པ་ལྟར་ན། དེ་ལྟར་བྱིས་པ་རྣམས་ལ་མངར་ཆུ་སྤྲོད་པའི་རྐྱེན་གྱིས་བྱིས་པའི་ཀླད་པ་ཡར་རྒྱས་ལ་གནོད་འཚེ་ཡོང་གི་ཡོད་པ་མ་ཟད། ལུས་པོ་འཚར་སྟོབས་ཆུང་ཆུང་ཆགས་ནས་བྱིས་པ་མང་པོ་ལུས་རིལ་རིལ་ལྟ་བུ་ཆགས་ཡོད་པ་རེད། སྨན་ཁང་ནང་བརྟག་དཔྱད་མཛད་མཁན་ཡོང་མཁན་གྱི་བྱིས་པ་མང་པོ་ལོ་ཆུང་དུས་ནས་གཅིན་པ་མངར་འགྱུར་གྱི་ན་ཚ་འགོ་བཙུགས་ཚར་བ་ཡིན་པ་རེད། འོན་ཀྱང་མངར་ཆུ་དེའི་རིགས་བཟོ་མཁན་ཚོང་ལས་ཁང་ཁག་གིས་དེ་ལྟ་བུའི་གནོད་འཚེ་ཡོད་པ་ངོས་ལེན་བྱེད་ཀྱི་མེད་པ་དང། ཁོ་ཚོ་ཡིས་དེ་ཉོ་མཁན་མང་དུ་གཏོང་བའི་ཆེད་དུ་ཁྱབ་བསྒྲགས་རྫུན་མ་ཤུགས་ཆེན་པོ་སྤེལ་གྱི་ཡོད་པ་རེད། མེག་སི་ཀོ་ལྟ་བུའི་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་དང་འཕྲོད་བསྟེན་མི་སྣ་ཡིས་ཞིབ་འཇུག་བྱེད་ཆོག་པའི་ལུང་པ་ཡི་ནང་ལ་གནད་དོན་གསལ་པོ་མཐོང་གི་ཡོད་མོད། འོན་ཀྱང་བོད་ནང་ལྟ་བུར་མཚོན་ན་མངར་ཆུ་དེའི་རིགས་འཐུང་རྒྱུ་དེ་སྤྱི་ཚོགས་ཡོངས་སུ་གོམས་གཤིས་གསར་པ་ཞིག་ཆགས་ཡོད་ན་ཡང། གཞུང་འབྲེལ་གྱི་ཐོག་ནས་དེའི་སྐོར་ལ་ཞིབ་འཇུག་མཛད་པའི་གནས་ཚུལ་ཞིག་མཐོང་རྒྱུ་མེད་པར་བརྟེན་ནས། གཅིག་བྱས་ན་བོད་ནང་འཐུང་རྫས་དེ་ཡིས་རྐྱེན་བྱས་པའི་ཉེན་ཁ་དེ་ཧི་མ་ལ་ཡའི་རི་རྒྱབ་ཏུ་སྦས་པ་ལྟ་བུ་ཞིག་ལུས་ཡོད་སྲིད་པ་ཞིག་རེད། དེར་བརྟེན་ང་ཚོའི་རླུང་འཕྲིན་ཉན་མཁན་བོད་མི་རྣམས་ཀྱིས་གོང་ཞུས་མེག་སི་ཀོའི་གནས་ཚུལ་དེ་ལས་བསླབ་བྱ་བླངས་ནས་རང་སོ་སོའི་རིན་ཐང་འཇལ་དཀའ་བའི་མི་ལུས་འདི་ཡི་ནང་ལ་གནོད་འཚེ་ཆེ་བའི་མངར་ཆུ་དེ་བླུགས་རྒྱུ་མཚམས་འཇོག་བྱེད་རྒྱུ་དང། མི་རང་སོ་སོའི་མི་ཚེ་རིང་དུ་སྡོད་རྒྱུ་དང་འཕྲོད་བསྟེན་དང་ལྡན་པ་བྱེད་རྒྱུ་དང་ཐད་ཀར་འབྲེལ་བ་ཡོད་པ་མ་ཟད། མ་འོངས་པའི་བོད་མི་རིགས་འདི་འཕྲོད་བསྟེན་དང་ནུས་པ་ལྡན་པའི་མི་རིགས་ཤིག་བཟོ་དང་ཡང་ན་ལུས་སྐྱོན་ཅན་དང་ཀླད་པ་དྭངས་གསལ་མེད་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུའི་གནད་དོན་ལ་ཐུག་ཡོད་པ་ཤེས་རྟོགས་ཡོད་པའི་ཐོག་ནས། མི་སོ་སོ་དང་སྤྱི་ཚོགས་ཀྱི་འཚོ་བའི་གོམས་གཤིས་ལ་འགྱུར་བ་གཏོང་རྒྱུ་ལ་བསམ་བློ་གཏོང་དགོས་ངེས་ཤིག་ཡིན་པ་རེད། དཔེར་ན་དེང་སྐབས་ཉེན་ཁ་ཆེན་པོ་བརྩི་བའི་ཟི་ཁ་གཉན་ནད་ཟེར་བ་རྒྱལ་སྤྱིའི་ཐོག་ལ་ཛ་དྲག་བརྩི་བའི་ནད་ཡམས་འདི་ལྟ་བུར་མཚོན་པ་ཡིན་ན་ཡང། འདི་ནི་ནད་ཡམས་གཞན་དང་འདྲ་བར་དུས་སྐབས་གཅིག་ལ་སླེབས་རྗེས་དུས་སྐབས་གཅིག་ལ་ཡལ་འགྲོ་རྒྱུ་རེད། འོན་ཀྱང་མི་སོ་སོའི་འཚོ་བའི་གོམས་གཤིས་ནང་འཕྲོད་བསྟེན་ལ་གནོད་པའི་གོམས་གཤིས་ངན་པ་ཆགས་ན། དེ་ནི་མི་རབས་ནས་མི་རབས་བར་དུ་གནས་ནས་མི་རབས་མང་པོའི་ཚེ་སྲོག་ལ་གནོད་འཚེ་བྱེད་རྒྱུ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཉན་པ་དེ་ནི་འཛམ་གླིང་འཕྲོད་བསྟེན་ཚོགས་པ་ཡིས་འཛམ་གླིང་ནང་འཕྲོད་བསྟེན་གྱི་དཀའ་ངལ་ཤུགས་ཆུང་དུ་གཏོང་བའི་ཆེད་དུ་མངར་ཆུ་འཐུང་མཁན་ཉུང་དུ་གཏོང་ཐབས་ཀྱི་ལས་དོན་སྤེལ་ནས། རྒྱལ་ཁབ་ཁག་གིས་མངར་ཆུའི་རིགས་ལ་ཁྲལ་ཆེ་རུ་གཏོང་བའི་བརྒྱུད་ནས་གོང་ཚད་མཐོ་རུ་གཏོང་རྒྱུ་ལ་སྐུལ་མ་གཏོང་གི་ཡོད་པའི་སྐོར་དང། མངར་ཆུ་ཡིས་འཕྲོད་བསྟེན་ལ་དཀའ་ངལ་ཅི་འདྲ་སྤྲོད་ཀྱི་ཡོད་པའི་ཐད་ལ་སྙན་སྒྲོན་ཞུས་པ་བཞིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོར་རྗེ་ཡིན་ད་ཚང་མ་ཚེ་རིང།